གསན་མཁན་རྣམ་པ་བདེ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ང་གཅིག་རབ་གནས་ཤིང་འབྲུག་ལོའུ་ཟླ་དང་པོའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་ཕུར་བུ་རེད། གཞུག་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསན་རྒྱུ་བྱ་རྒྱུ་ཡིན། ང་ཕྱག་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྐུ་བཅར་རྣམ་རྒྱལ་གྲྭ་ཚང་གིས་གོང་ས་མཆོག་ལ་གཟིམ་ཆུང་བརྟན་བཞུགས་བསྟར་འབུལ་བྱས་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། འདི་ལོ་ཡང་ཆོ་འཕྲུལ་ཟླ་བ་གི་ནང་གོང་ས་མཆོག་གིས་དགེ་ཚུལ་སློང་གི་སྡོམ་པ་འབོགས་སྩོལ་གནང་གཏན་འཁེལ་ཡོད་པ། དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་སྤེལ་གནང་མཛད་ཡོད་སྐོར། ད་མཐའ་མ་དེར་ཨ་རི་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུའི་གསང་བའི་ལས་དོན་གྱི་འགོ་ཁྲིད་ཚོས་རྒྱ་ནག་གིས་ཤེས་ནོར་བདག་དབང་རྐུན་འཁྱེར་གྱི་གནད་དོན་སྐོར་གླེང་སློང་དང་འབྲེལ་བའི་ཐད་དབྱེ་ཞིབ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང།

བརྟན་བཞུགས་བསྟར་འབུལ་བྱས་ཤིང། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བོད་ལོ་གསར་ཚེས་ཀྱི་བརྟན་བཞུགས་ཐོག་མ་དེ་ཆགས་ཡོད་པ་རེད་དེ་ཡང་གོང་ས་མཆོག་གིས།
ཨེ་ནས་ཨ་ད་བར་དུ། གཅིག་འཛམ་བུ་གླིང་འདི་སྒང་ལ། གཅིག་ཞི་བདེའི་གཟེངས་རྟགས་ད་ཐོབ་བྱས་ཡོག་རེད་ལ། གཅིག་གང་ད་འཛམ་གླིང་ཤར་ནུབ་ལྷོ་བྱང། མང་པོ་ཅིག་ལ་ཡ། ཞིག་གིས་ཏཱ་ལའི་བླ་མ་ལ་ཡ་དགའ་མོས་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ས་དེ་འདྲའི་ཡིན་དུས། གཅིག་ཚང་མ་ལོག་ང་ཡ་དགའ་མོས་བྱེད་བཞིན་བསྡད་དེ་ཡོད་རེད་དེ་འདྲའི་ཡིན་དུས་ང་རའི་ངོས་ནས་ཤ་ཤ་ནས་ག་ཚོད་ཐུབ་ཐུབ་ཀྱིས་མི་ཚེ་ལོ་བརྒྱ་ཕྲག་གཅིག་ལྷག་ཙམ་བྱེད་ངའི་གཉིད་ལམ་ལ་ཡོད་པ་ནང་བཞིན་གྱི་ལོ་བརྒྱ་དང་བཅུ་ཙམ་བསྡད་ག་ཚོད་བོད་སྐད་ད་བརྟན་བཞུགས་གྲུབ་མཚམས་སུ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་གྲྭའི་སློབ་སྤྱི། ཐུབ་བསྟན་ཡར་འཕེལ་ལགས་ཀྱིས། གོང་ས་སྐྱབས་མགོན་ཆེན་པོ་མཆོག་ང་ཚོ་ཕྱི་ལུགས་དང་རང་ལུགས་གཉིས་ཡོད་པའི་ནང་ནས་རང་ལུགས་ད་བོད་ལུགས་བྱས་པ་ཡིན་ན། དགུང་ལོ་དགུ་བཅུ་ལ་ཕེབས་ཀྱི་ཡོད་པ་ཡིན་ཙང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ལུགས་ལྟར་དགུང་ལོ་དགུ་བཅུ་ལ་ཕེབས་ཀྱི་ཡོད་པ་དང་སྟབས་བསྟུན་གོ་སྟོན་གྱི་གཟིམ་ཆུང་བརྟན་བཞུགས་ཕུལ་ཡོད་པ་སོགས་གསུང་གི་འདུག་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནི་ཕྱི་ལོ་ཆིག་སྟོང་ལྔ་བརྒྱ་རེ་བརྒྱད་ལོར་རྒྱལ་དབང་བསོད་ནམས་རྒྱ་མཚོ་མཆོག་གིས་དངོས་སུ་དཔལ་ལྡན་འབྲས་སྤུངས་སུ་གསང་སྔགས་དགའ་ཚལ་ཕྱག་བཏབ་སྟེ

སྡེ་དགེ་རྫོང་དབོན་པོ་སྟོད་ཤང་གི་བོད་མི་མང་པོ་ཞིག་རྫོང་མི་དམངས་སྲིད་གཞུང་གི་སྒོ་འགྲམ་དུ་འཛོམས་ནས་འབྲི་ཆུའི་བཞུར་རྒྱུན་དུ་ཆུ་མཛོད་གསར་རྒྱག་དང་ཡུལ་མི་གཞིས་སྤོས་ཀྱི་ལས་གཞིར་མོས་མཐུན་མེད་པས་དེ་དག་འཕྲལ་དུ་མཚམས་འཇོག་དགོས་ཞེས་ཞུ་འབོད་ལས་འགུལ་སྤེལ་ཡོད་པ་རེད། དེ་ཡང་གནས་ཚུལ་འདིའི་སྐོར་ལ་རྒྱུས་མངའ་ཡོད་མཁན་ཕ་ཡུལ་སྡེ་དགེ་ནས་ཡིན་པའི་བཙན་བྱོལ་བོད་མི་ཞིག་གིས་ཕྱི་ཚེས་བཅུ་བཞི་ཉིན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད།

དབོན་པོ་སྟོད་ཕྱོགས་སུ་ཞང་ཁག་གཉིས་དང་དགོན་ཁག་དྲུག་ཡོད་པ་དེ་དག་ཚང་མ་ས་གནས་གཞན་ལ་གནས་སྤོ་དགོས་པར་འགྱུར་གྱི་ཡོད་སྟབས་མི་མང་རྣམས་སྡེ་དགེ་རྫོང་མི་དམངས་སྲིད་གཞུང་གི་སྒོ་འགྲམ་དུ་སོང་ནས་ཞུ་འབོད་ལས་འགུལ་དེ་སྤེལ་བ་ཡིན་པ་གསུངས་ཡོད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་གཞིས་ཆགས་ནང་གི་ལས་འཆར་ཁག་ལ་གཟིགས་ཞིབ་གནང་སྐབས་གཞིས་ཆགས་དེ་བཞིན་གཞིས་ཆགས་གཞན་ཁག་དང་མི་འདྲ་བར་སྤྱི་སྒེར་གཉིས་ཀའི་ཐོག་ཡར་རྒྱས་ཕྱིན་ཡོད་པ་གསུངས་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཟླ་བ་འདིའི་ཚེས་བཅུ་བདུན་ཉིན་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་བོད་མིའི་གཞིས་ཆགས་དབུ་བརྙེས་ནས་ལོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོའི་ཐོག་ལྷན་ཞུགས་གནང་རྒྱུའི་ཞོར་དུ་ཁོང་འདི་ཚེས་བཅུ་གསུམ་ཉིན་རྒྱ་གར་ལྷོ་ཕྱོགས་བྷེ་ལ་ཀོ་པེ་ནས་ཕེབས་ཐོན་གྱིས་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་རྒྱལ་སྒོའི་འགྲམ་དུ་ཕེབས་སྐབས་དོན་ལྡན་ས་གནས་ལས་སྣེ་རྣམ་པ་ལྷན་འཛོམས་ཀྱི་ཐོག་སྲིད་སྐྱོང་མཆོག་ནས་གཞིས་ཆགས་དེའི་རྒྱལ་སྒོ་གསར་རྒྱག་ལེགས་འགྲུབ་ཟིན་པའི་དབུ་འབྱེད་གནང་ཞིང་དེའི་རྗེས་སྲིད་སྐྱོང་མཆོག་ནས་དོན་ལྡན་གླིང་རྐང་སྤོལ་འགྲན་བསྡུར་གནང་བའི་མཇུག་བསྡོམས་མཛད་སྒོའི་ཐོག་ལྷན་ཞུགས་གནང་ཡོད་པ་རེད། ཡང་ཚེས་བཅུ་བཞི་ཉིན་བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་རོགས་རམ་འཚོལ་ཐབས་གནང་སྟེ་དོན་ལྡན་གླིང་གཞིས་ཆགས་ཀྱི་ནང་འཛུགས་སྐྲུན་གྱི་ལས་གཞི་འདྲ་མིན་སྤེལ་དང་སྤེལ་བཞིན་པ་ཁག་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་གཟིགས་ཞིབ་གནང་བའི་རྗེས་སུ་ཁོང་ནས་གཞིས་ཆགས་དེ་བཞིན་གཞིས་ཆགས་གཞན་ཁག་དང་མི་འདྲ་བར་སྤྱི་སྒེར་གཉིས་ཀའི་ཐོག་ཡར་རྒྱས་ཕྱིན་ཡོད་པ་གསུངས་ཡོད།

སྔར་ལམ་བཞིན་དུ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་འདི་ལོ་ཡང་རྒྱུད་གྲྭ་སྟོད་སྨད་ཀྱིས་གཙོས་པ་གི་ཕྱོགས་མཐའ་ཁག་གི་དོན་གཉེར་ཅན་རྣམས་ལ་ཆོ་འཕྲུལ་ཟླ་བ་གི་ནང་དགེ་ཚུལ་སློང་གི་བསླབ་སྡོམ་འབོགས་སྩོལ་གནང་གཏན་འཁེལ་ཡོད་པ་དེ་ཆོ་འཕྲུལ་ཟླ་བ་གི་ཚེས་བ་བརྒྱད་དམ་སྤྱི་ཟླ་གཉིས་པ་གི་ཚེས་བ་བཅུ་བདུན་ནས་དབུ་འཛུགས་གནང་འཆར་ཡོད་པ་དང་ཐོ་བཀོད་ཟིན་པ་གི་དགེ་ཚུལ་སློང་གི་སྒྲུབ་བྱ་རྣམས་བོད་ཟླ་དང་བོ་གི་ཚེས་བ་བདུན་དང་སྤྱི་ཟླ་གཉིས་པ་གི་ཚེས་བ་བཅུ་དྲུག་རེས་གཟའ་པ་སངས་ཀྱི་ཉིན་རྒྱབ་ཆུ་ཚོད་གསུམ་པ་གི་ཐོག་གི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དངོས་ཕེབས་དགོས་པ་གི་སྐོར་དགའ་ལྡན་ཕོ་བྲང་ཡིག་ཚང་ནས་གསལ་བསྒྲགས་བསྐྱངས་གནང་མཛད་ཡོད་ཅིང། དེ་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ནས་བོད་ནང་སྔ་མོ་དཔྱིད་ཆོས་གི་གཡས་གཡོན་དུ་གོང་ས་མཆོག་གིས་དགེ་ཚུལ་སློང་གི་སྡོམ་པ་གནང་སྲོལ་ཡོད་པ་དེ། རྒྱ་གར་ནང་ཕེབས་ནས་ཀྱང་རྒྱུན་བསྐྱངས་ཏེ་ད་བར་ལོ་འཆར་ཅན་དུ་གནང་གི་ཡོད་པ་དང། སྔ་མོ་བོད་ནང་དགེ་ཚུལ་སློང་གི་སྡོམ་པ་གནང་བར་སྒྲུབ་བྱ་མང་བོ་བཅུག་གི་མེད་ནའང། འདི་སྐབས་རྒྱུད་གྲྭ་སྨད་སྟོད་གི་སྟེང་ཐག་རིང་ནས་ཡོང་བ་དེ་ཛ་དྲག་གལ་ཆེན་དོན་ཆེ་སོགས། དགེ་བཤེས་དགོས་པ་ལ་གཟིགས་ཏེ་གང་ལ་གང་འཚམས་ཅིག་ཅི་ཐུབ་གནང་གི་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། ཨོ་ད། འདི་ལོ་ཡང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་དགེ་ཚུལ་སློང་གི་སྡོམ་པ་གནང་ཡ་དེ་ཆགས་ཀྱི་ཡོད་རེད་ད་དེ་རྩ་བ་བྱས་པ་ཡིན་ན་བོད་ནང་ལ། དཔྱིད་ཆོས་ཀྱི་སྐབས་དང་དེའི་གཡས་གཡོན་དེ་འདྲའི་ཅིག་ལ་ད། དགེ་ཚུལ་སློང་གི་སྡོམ་པ་གནང་ཡ་དེ། གནང་བསྡད་ཀྱི་ཡོད་རེད། གཙོ་བོ་དེ་རྒྱུད་གྲྭ་སྟོད་སྨད་གཙོས་བྱས་པའི་ད་འབྲེལ་ཡོད་ཁག་ཅིག་ལ་གནང་ཡ་དེ་འོ་འདུག་སེ་ཆགས་བསྡད་བཞག། དེ་འདྲའི་གི་སྔར་གྱི་གནའ་སྲོལ་བཟང་པོ་དེ་གཞི་ལ་བཞག་ནས་རྒྱ་གར་ལ་ཆུ་རྒྱུན་བསྐྱངས་ནས་ཀྱང་ད་ལྟིས་ཀྱི་སྣང་ཚུལ་དུ་རྒྱུན་བསྐྱངས་བྱེད་ཅིང་ད་ལྟའི་བར་དུ་ལུས་ཆ་ཅན་སྣང་དེ་ཅི་འོ་དོ་ཟེར་བཞིན་ཆགས་ཏེ་ཡོད་རེད་ལ། ད་རྒྱ་གར་ལ་ཚུར་སླེབས་ནས་དཔྱིད་ཆོས་ཀྱི་སྐབས་སུ་ཡང་ན་དཔྱིད་ཆོས་ཀྱི་སྔོན་དང་གཞུག་དེ་འདྲ་ཅིག་ལ་གནང་ཡག་གི་དགེ་ཚུལ་སློང་གི་སྡོམ་པ་གནང་ཡག་གི་བསྒྲུབ་བྱ་འདི་ལ་ད་རྒྱུད་གྲྭ་སྟོད་སྨད་དག་ཡོད་པ་ཡིན་ན་དེའི་གཞི་ཆ་ཅན་དེའི་སྟེང་དུ་ད་ཐག་རིང་པོ་ནས་ཡོང་མཁན་དང་གལ་སྲིད་དོན་ཆེན་དང་ཡང་ཛ་དྲག་ཧ་ཅང་གི་དོན་གཉེར་ཆེན་པོ་དེ་འདྲའི་གི་རི

ཡང་སྟེང་རིན་པོ་ཆེ་མཆོག་ནས་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བོད་ཚེས་བརྒྱད་དང་དགུ་གཉིས་ལ་དགེ་ཚུལ་གྱི་སྡོམ་པ་གནང་རྒྱུ་དང། བོད་ཚེས་བཅུ་གཅིག་ནས་བཅུ་བཞི་གི་བར་དགེ་སློང་གི་སྡོམ་པ་འབོག་གཏན་འཁེལ་ཡོད་པ་མ་ཟད། ཉི་མ་རེར་བསྒྲུབ་བྱ་དགེ་ཚུལ་སློང་དྲུག་ཅུ་ནས་བདུན་ཅུ་གི་བར་སྡོམ་པ་གནང་རྒྱུ་དང། དགེ་ཚུལ་སློང་གི་སྡོམ་པ་གལ་ཆེ་བ་གི་རྒྱུ་མཚན་ནི། འགྲོ་བ་མིའི་སྤྱི་ཚོགས་དེ་རུང་མི་རུང་བླང་དོར་གྱི་རྣམ་གཞག་གི་ཁྲིམས་འོག་ཏུ་འཚོ་དགོས་པ་མ་གཏོགས། བླང་དོར་གྱི་རྣམ་གཞག་མེད་ན་སྤྱི་ཚོགས་སྦོ་ལུག་འགྲོ་བཞིན་པ་དང། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་གནས་དང་མི་གནས་དགེ་འདུན་གྱི་སྡེ་དང་དམ་ཆོས་འདུལ་བ་གི་བསྟན་པ་གནས་མིན་ལ་རག་ལས་ཡོད་པས། དགེ་ཚུལ་སློང་གི་བསླབ་སྡོམ་ནི་སངས་རྒྱས་ཀྱི་བསྟན་པའི་སྲོག་རྩ་ཆགས་ཡོད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག།
ད་དགེ་ཚུལ་སློང་གི་སྡོམ་པ་གནང་ཡ་དེ་ཧ་ལས་པའི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་སྤྱི་བཏང་མིའི་སྤྱི་ཚོགས་ཀྱི་དབང་དུ་བྱས་པ་ཡིན་ན་ཡང་མིའི་སྤྱི་ཚོགས་དེ་ཁྲིམས་ཀྱི་འོག་ནས་ཚུགས་དགོས་ཡ་ཅིག་ད་ལྟ་ཁྲིམས་ཟེར་ལབ་བསྡད་ཡ་དེ་དེ་རེད་གཙོ་བོ་དེ་རང་བཞིན་གྱི་ཁྲིམས། རུང་མི་རུང་གི་བླང་དོར་གྱི་རྣམ་གཞག་དེ་རེད་རུང་མི་རུང་གི་བླང་དོར་གྱི་རྣམ་གཞག་དེའི་འོག་ནས་ཀྱི་མིའི་སྤྱི་ཚོགས་འདི་གནས་དགོས་ཀྱི་ཡོད་པ་དང་ཚུགས་དགོས་ཀྱི་ཡོད་པ་མ་གཏོགས་རུང་མི་རུང་ཟེར་དེ་མེད་པ་ཡིན་ན། བླང་དོར་ཟེར་དེ་འདི་བྱས་ན་འགྲིག་གི་རེད་འདི་བྱས་ན་འགྲིག་གི་མ་རེད་ཟེར་དེ་འདྲའི་འགྲོ་སྟངས་མེད་པ་ཡིན་ན་ད་མིའི་སྤྱི་ཚོགས་འདི་གནས་ཐུབ་ཀྱི་ཡོད་མ་རེད་སྦོ་ལུག་འགྲོ་གི་ཡོད་རེད་ཟེར་དེ་འདྲའི་གི་ཧ་ཅང་གི་ཐལ་ཆ་ཆེན་པོ་ཅིག་འགྲོ་གི་ཡོད་རེད་དེ་ཡིན་དུས་སྤྱི་བཏང་མིའི་སྤྱི་ཚོགས་ཡིན་ན་ཡང་རུང་མི་རུང་གི་བླང་དོར་གྱི་རྣམ་གཞག་འོག་ནས་ཚུགས་དགོས་ཡ་དེ་འདྲ་ཆགས་བསྡད་ཀྱི་ཡོད་རེད་དེ་སྐུ་གཞི་རྩའི་གི་གནས་སྟངས་དེ་རེད། ད་སངས་རྒྱས་ཀྱི་བསྟན་པའི་དབང་དུ་བྱས་ནས་ཞུས་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་གནས་མི་གནས་དེ་དགེ་འདུན་གྱི་སྡེ་ལ་རག་ལས་ཀྱི་ཡོད་རེད་དམ་ཆོས་འདུལ་བའི་བསྟན་པ་གནས་མི་གནས་ལ་རག་ལས་བསྡད་ཀྱི་ཡོད་རེད་ད་དེ་ཡོངས་གྲགས་རེད། སྐྱེས་བུ་དམ་པ་ཚང་མས་དེ་གསུང་གི་ཡོད་རེད་སངས་རྒྱས་བཅོམ་ལྡན་འདས་རང་གི་ཞལ། དྲོན་མོ་ནས་འདུག་སེ་གསུངས་བཞག་ཡོད་རེད་དེ་ཡིན་དུས་གང་ལ། སངས་རྒྱས་ཀྱི་བསྟན་པ་གནས་མི་གནས་དེ་དགེ་འདུན་གྱི་སྡེ་བའི་གནས་མི་གནས་དང་དམ་ཆོས་འདུལ་བའི་བསྟན་པ་གནས་མི་གནས་རག་ལས་ཀྱི་ཡོ་རེད་དམ་ཆོས་འདུལ་བའི་བསྟན་པ་དེ་གཙང་མ་ཅིག་ཡོད་པ་ཡིན་ན་ནི་སངས་རྒྱས་ཀྱི་བསྟན་པ་ཡོད་པ། དེ་མེད་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་མེད་པ་དམ་ཆོས་འདུལ་བའི་གི་བཅས་ཁྲིམས་ཁྲིམས་དེ་ཚུལ་བཞིན་དུ་སྲུང་མཁན་གྱི་དགེ་འདུན་གྱི་སྡེ་ཡོད་པ་ཡིན་ན་ད་སངས་རྒྱས་ཀྱི་བསྟན་པ་གནས་པ་ཟེར་འདུག་ཟེར་བརྩིས་ནས་བཞག་དགོས་ཀྱི་ཡོ་རེད་བྱས་ཙང་དེ་འདྲ་ཡིན་དུས་གང་ལ་སངས་རྒྱས་ཀྱི་བསྟན་པའི་གི་ད་སྲོག་རྩ་ལ་ཐུག་བསྡད་ཡོ་རེད་ཁོ་རང་གི་གལ་ཆེ་གི་རང་བཞིན་དེ་འོ་དེ་འདྲ་ཅིག་ཆགས་བསྡད་ཡོ་རེད་ལ། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ཉེ་སྔོན་རྒྱ་གར་གི་གནས་མཆོག་རྡོ་རྗེ་གདན་དུ་ཡང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་ཉེར་ལྔ་ཉི་མ་ནས་བཟུང་རྒྱ་རིགས་ཕོ་མོ་ནང་ཆོས་དོན་གཉེར་བ་དང་བོད་ཀྱི་བླ་སྤྲུལ་ཁག་ཅིག་བཅས་ཁྱོན་བསྡོམས་པའི་དགེ་ཚུལ་སློང་གི་བསྒྲུབ་བྱ་ཕོ་མོ་ཉིས་བརྒྱ་ལྷག་ལ་དགེ་ཚུལ་སློང་གི་སྡོམ་པ་འབོག་སྩལ་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རིའི་གྲོང་ཁྱེར་ཉིའུ་ཡོག་གི་ཁུ་ཨེན་སི་ས་གནས་ཀྱི་འོས་འདེམས་ཁྲོད། སྐུ་ཞབས་ཐོ་མ་སི་སུ་ཟན་མཆོག་ལ་འོས་འདེམས་ནང་རྒྱལ་ཁ་ཐོབ་པར་བོད་མི་ཚོའི་སེམས་ནང་དགའ་ཚོར་ཆེན་པོ་བྱུང་ཡོད་པའི་སྐོར་ལ་བོད་རྒྱལ་སྤྱིའི་འབྲེལ་ཡོད་མི་སྣར་བཅར་འདྲི་ཞུས་པར་གསན་རོགས་གནང། བདུན་ཕྲག་འདིའི་གཟའ་མིག་དམར་གྱི་ཉིན་ཉིའུ་ཡོག་གི་ཁུ་ཨེན་སི་ས་གནས་ཀྱི

གཟའ་མིག་དམར་གྱི་ཉིན་ཉིའུ་ཡོག་ས་ཁུལ་གྱི་གྲོས་ཚོགས་འཐུས་མི་གི་དམིགས་བསལ་འོས་འདེམས་ཀྱི་ཁྲོད་དམངས་གཙོ་ཚོགས་པ་གི་གྲོས་ཚོགས་འཐུས་མི་སྐུ་ཞབས་ཐོམ་སུ་ཛི་ཟེར་ཁོང་ལ་རྒྱལ་ཁ་ཐོབ་ཤག་ཟེར་བོད་པ་ཚོས་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་ཀྱི་འདུག་ཁོང་གཅིག་ངོ་མ་གྲོས་ཚོགས་འཐུས་མི་ཡིན་དུས་སྒང་ལ་བོད་པ་ལ་དཔེ་རྒྱབ་སྐྱོར་ཤུགས་ཆེན་པོ་བྱས་རེད་ཟེར་གྱི་འདུག་འདི་གནད་འགག་ཆེན་པོ་ཅིག་འདུག། ཁྱིམ་གྱི་སྐོར་གཅིག་གསུངས་དང་ཁྱོད་རང་འོས་མི་ཚོགས་ཚུར་རེ་བ། ཉི་མ། Queens དཔེ་མཛོད་ཡོད་རེ་བ། དེའི་ནང་ལ་ཨ་ནི་རྒྱ་ནག་གི་དྲིལ་བསྒྲགས་ལོག་པ་བྱེད་བྱེད་ཨ་ནི་གང་ལྟར་དེ་འདྲས་མང་པོ་ཡོང་དུས་ཙམ་པ་སྐབས་དེ་དུས་ཙམ་པ་ཨ་ནི་ཁོ་རང་གི་ཁོ་རང་མདུན་ལ་དོན་བྱས་ང་ཚོ་ལ་རྒྱབ་སྐྱོར་བྱས་ཡོད་རེད་དེ་འདྲས་སོང་ཙང་ད་ཅིག་ང་ཚོ་དངོས་གནས་ཧོར། རྒྱ་ནག་གི་བཙན་གནོན་འོག་ལ་ཡོད་པ་དང་ཁོང་ཚོའི་དྲག་སྤྱོད་འོག་ལ་གནས་བསྡད་པ་ཁོང་ཚོའི་རྒྱལ་རབས་དེ་གས་ལ་ཨ་ནི་ནག་བསུབ་བཏང་གི་ཡོད་པ་དེ་འདྲའི་ཅིག་ལ་ངོས་འཛིན་པའི་ཐོག་ནས་སྐབས་དེ་དུས་ཙམ་པ་དཔེ་མཛོད་ལ་ང་ཚོའི་གི་ལས་འགུལ་སྤེལ་བཞིན་པའི་སྐབས་དུས་སྐད་འབོད་ལས་འགུལ་སྤེལ་བཞིན་པའི་སྐབས་དུས་ཙམ་པ་ཨ་ནི་ཁོ་རང་དངོས་སུ་ཕེབས་ནས་རྒྱབ་སྐྱོར་གནང་བ་རེད། ཨ་ནི་ལོ་རྒྱུས་གང་ཡིན་པ་དེ་ལོ་རྒྱུས་རང་དགོས་རེད། ཨ་ནི་རྒྱ་མི་གི་ཧམ་བཤད་བྱས་ནས་གང་ལྟར་དེ་ནང་ཐོག་ནས་འགྲོ་ཡ་ཡོད་མ་རེད། དེ་འདྲས་གི་བཀའ་མོལ་གནང་ཡོད་རེད། དེ་འདྲས་སོང་ཙང་ད་བོད་པ་གཅིག་དེ་ང་ཚོ Queens ནང་ལོགས་ཡིན་པའི་ནས་འདྲ་ད་ས་གནས་དེ་ལ་ཡོད་མཁན་གྱི་བོད་པ་མང་པོ་གཅིག་གི་སེམས་ནང་ལ་རང་བཞིན་གི་དགའ་སྣང་དང་ཨ་ནི་ཁོ་རང་ངོས་ནས་ང་ཚོའི་གི་ད་གང་ལ་དེ་ཉིད་གཅིག་ལ་སླེབས་ཡིན་ན་ཨ་ནི་ང་ཚོ་ལ་གཅིག་གི་སྤྱིར། བོད་པ་གི་གནས་ཚུལ་དེ་ལ་ཨ་ནི་གཅིག་གཞི་བཞག་པ་ཐོག་ནས་རྒྱབ་སྐྱོར་བྱེད་ས་རེད་བསམ་ཡག་གི་ཚོར་བ་རྣོན་པོ་ཅིག་ཡོད་པ་ཐོག་ནས་རྒྱབ་སྐྱོར་བྱས་རེད་བསམ་གྱི་འདུག་ལ། དེ་སྔོན་ནིའུ་ཡོག་ཀུན་སི་དཔེ་མཛོད་ཁང་དུ་རྒྱ་ནག་གི་དྲིལ་བསྒྲགས་ལོག་པ་བཤད་དུས། ཁོང་མདུན་དུ་ཐོན་ནས་བོད་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་ཡོད་དེ་འདྲ་སོང་ཙང། ཁོང་ཀུན་སི་ས་གནས་དང་དེ་བཞིན་ས་གནས་གང་དུ་ཡིན་ཡང་བོད་པ་གི་སེམས་ནང་ཁོང་གི་ཐོག་ལ་རང་བཞིན་གྱི་དགའ་སྣང་ཡོང་གི་ཡོད་པས་དེ་འདྲ་གི་མི་ཞིག་གང་དུ་བསྡད་ན་བོད་ཐོག་རྒྱབ་སྐྱོར་གནང་གི་རེད་བསམ་ནས་ད་རེས་བོད་པ་ཚོས་ཁོང་ལ་རྒྱབ་སྐྱོར་བྱས་པ་རེད་ཅེས་དང། ངོ་མ་རེད་གྲོས་ཚོགས་འཐུས་མི་ཡིན་དུས་སྒང་ལ། ང་ཚོ་ཨ་མེ་རི་ཀའི་གྲོས་ཚོགས་ནང་ང་ཚོས་བོད་དོན་གྱི་སྐོར་གྱི་གྲོས་གཞི་གྲོས་ཆོད་དེ་འདྲ་བ་ལ་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་མཁན་རེད། དེ་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་དང་རང་དབང་སྐོར་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་མཁན་རེད་ཟེར་གྱི་འདུག་དེའི་སྐོར་ནས་ཅིག་ཅིག་གསུངས་དང། རེད་ལགས་ཉི་མ་ད་གང་ལྟར་ང་ཚོ་གི་དམིགས་བསལ་གྱི་ད་ང་ཚོ་གི་བོད་ནང་ལོགས་ཀྱི་ད་ལྟ་ཆོས་དད་རང་མོས་མེད་རྒྱུ་ད་ཅིག་དྲག་གནོན་འོག་ལ་རྒྱ་མི་གི་དྲག་གནོན་འདིའི་ཐོག་ལ་ཡ་ཨ་ནི་ང་ཚོ་གི་འགྲོ་བ་མིའི་ཐོབ་ཐང་ལ་རོལ་བ་དེ་འདྲས་མེད་པ་ཐོབ་མེད་པ་ལ་ཨ་ནི་ཅིག་དེ་འདྲས་བོད་ནང་ལ་དེ་འདྲས་བྱུང་གི་ཡོད་རེད་ཨ་ནི་གང་ལྟར་ཁྲིམས་གཅོད་མི་ང་ཁྲིམས་འཆར་མང་པོ་སླེབས་པ་ནང་ལོགས་ནས་རྒྱབ་སྐྱོར་བྱེད་མཁན་ད་ང་ཚོ་དཔེར་ཆ་བཞག་ན་ཁོ་རང་ཚོ Queens ཡིན་དུས་ཙམ་པ་ང་ཚོ་དེ་ལ་ཡ་བོད་པ་ཧང་སངས་མང་པོ་ཡོད་རེད་བ། དེའི་གི་ཞུ་གཏུག་དང་དེ་འབྲེལ་ལ་བརྟེན་ནས་ཨ་ནི་ཁོ་རང་གིས་ད་ལྟ་བར་དུ། ང་ཚོ་བོད་དོན་ཐོག་ལ་ཡ་གནས་སྟངས་ག་འདྲས་ཕྱིན་པ་ཡིན་ནའི་ཁོ་རང་གིས་མདུན་ཕྱིན་བྱས་ཨ་ནི་ཅིག་རྒྱབ་སྐྱོར་བྱེད་མཁན་གཙོ་བོ་ཅིག་ཆགས་བསྡད་ཡོད་རེད།
བོད་ནང་ཆོས་དད་རང་དབང་མེད་པར་རྒྱ་ནག་གི་དྲག་གནོན་གི་འོག་ནས་ཡོད་དེ་ན་ཁོན་ས་ས་གནས་འདིར་བོད་མི་མང་པོ་གནས་ཡོད་པས་དེ་བརྒྱུད་ནས་ཞུ་གཏུག་ལ་སོགས་པའི་ལས་འགུལ་ལ་བརྟེན་ནས་ཁོང་གིས་བོད་དོན་ཐོག་འདི་ལྟར་ཐོག་ནས་རྒྱབ་སྐྱོར་ཤུགས་ཆེན་གནང་གི་ཡོད་ལ། དེ་བས་དུས་མཚུངས་སུ་བོད་དོན་དང་འབྲེལ་བའི་ཁྲིམས་འཆར་ཁག་ལ་རྒྱབ་སྐྱོར་གནང་གི་ཡོད་ལུགས་གསུང་གི་འདུག། དེ་བཞིན་ད་ཐེངས་ཀྱི་དམིགས་བསལ་འོས་བསྡུ་གི་ཁྲོད་ལ་དམངས་གཙོ་ཚོགས་པ་གི་གྲོས་ཚོགས་འཐུས་མི་ཟུར་པ་སྐུ་ཞབས Tom Suozzi མཆོག་ལ་རྒྱལ་ཁ་ཐོབ་སྟེ་ཨ་མེ་རི་ཀའི་གྲོས་ཚོགས་འོག་མ་གི་ནང

འགྱུར་མེད་ཀྱི་རྒྱབ་སྐྱོར་ཡོད་པ་ཨ་རིའི་ཕྱི་སྲིད་ལས་ཁུངས་སུ་བོད་ཀྱི་ལོ་སར་སྲུང་བརྩིའི་མཛད་སྒོའི་ཐོག་གསུངས་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་སུ་ཨ་རིའི་བོད་དོན་ཆེད་ལ་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟེ་ཡ་ལགས་ཆེད་ཕེབས་ཐོག་བོད་ཤིང་འབྲུག་ལོའི་ལོ་སར་གཞུང་འབྲེལ་གྱི་ཐོག་ནས་སྲུང་བརྩི་གནང་ཡོད་པ་དང་སྐབས་དེར་ཨ་རིའི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཟེ་ཡ་ལགས་ཀྱིས་བོད་མི་རྣམས་ལ་ལོ་གསར་བར་འཚམས་འདྲི་གནང་བ་དང་མཉམ་དུ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྲུང་བརྩི་བྱ་རྒྱུའི་ཐོབ་ཐང་དང་རང་དབང་ལ་རྒྱབ་སྐྱོར་ཡོད་པ་སྐྱར་ནན་གནང་བ་དང་ཆབས་ཅིག་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་སུ་བོད་ཀྱི་གནས་སྟངས་ཁག་ཅིག་འགྲེལ་བརྗོད་གནང་བའི་སྐོར་ཡང་གསུངས་ཡོད། དེ་བཞིན་ལོ་གསར་བའི་མཛད་སྒོའི་ཐོག་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིན་ཁན་ལགས་དངོས་སུ་ཕེབས་ཐུབ་མེད་ན་ཡང་བརྙན་ལམ་བརྒྱུད་ལོ་གསར་གྱི་འཚམས་འདྲི་གནང་བའི་ནང་དུ་ང་ཚོས་དམིགས་བསལ་གྱི་ཉིན་མོ་འདིར་ཕྱི་སྲིད་ལས་ཁུངས་སུ་བོད་མི་གྲོགས་པོ་དང་མཉམ་ལས་པ་མང་པོ་ཞིག་དགའ་སྤོབས་དང་བཅས་སྣེ་ལེན་བྱས་ཡོད་ལ་ཁྱེད་ཚོ་ནི་འཛམ་གླིང་གང་སའི་གསོན་ཤུགས་ལྡན་ཞིང་བློ་བརྟན་འགྱུར་མེད་ཀྱི་བོད་པའི་སྤྱི་ཚོགས་ཀྱི་ཁོངས་མི་ཡིན་ཞེས་སོ་སོའི་ཆོས་དད་ཉམས་ལེན་དང་སོ་སོའི་སྐད་ཡིག་བེད་སྤྱོད་བྱེད་ཐུབ་པ་སོགས་ལ་བསྔགས་བརྗོད་དང་འབྲེལ་ནས་གཏམ་བཤད་གནང་ཡོད། ཨ་མི་རི་ཀའི་མངའ་སྡེ Massachusetts ནང་གི་བོད་རིགས་སྤྱི་མཐུན་ཚོགས་པས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཟུར་པ Barney Frank ལགས་ཀྱིས་བོད་མི་བཙན་བྱོལ་བ་རྣམས་ཨ་མི་རི་ཀར་གཞིས་སྤོའི་ལས་གཞིའི་ཐད་རོགས་འདེགས་ཆེན་པོ་བྱས་ཡོད་པར་བརྟེན་བོད་ཀྱི་ལོ་སར་ཚེས་གཅིག་ཉིན་ཁོང་ལ་གཟེངས་རྟགས་འབུལ་བཞེས་ཀྱི་མཛད་སྒོ་ཞིག་གོ་སྒྲིག་བྱས་ཡོད་པ་རེད། ཉིན་དེ་ནི་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྦར་ནི་ཧྥི་རང་ཁི་ལགས་ཀྱིས་རྒྱབ་སྐྱོར་གནང་བའི་ཁྲིམས་གཞི་གཏན་འབེབས་གནང་བའི་རྗེས་སུ་རྒྱ་གར་དང་བལ་ཡུལ་ནས་བོད་མི་བཙན་བྱོལ་བ་སྟོང་ཕྲག་གཅིག་ཨ་རིར་གཞིས་སྤོས་གནང་སྟེ་ད་ཆ་ལོ་སུམ་ཅུ་སོ་གཉིས་འཁོར་བའི་རྗེས་དྲན་གྱི་ཉིན་མོ་དེ་ཡང་ཆགས་ཡོད། སྦར་ནི་ཧྥི་རང་ཁི་ལགས་ནི་ཨ་མི་རི་ཀའི་ཤར་ཕྱོགས་མངའ་སྡེ་མེ་ས་ཆུ་སེ་ཚི་མངའ་སྡེ་ནས་ཡིན་པའི་ཨ་མི་རི་ཀའི་དམངས་གཙོ་ཚོགས་པའི་གྲོས་ཚོགས་འཐུས་མི་ཡིན་སྟབས་འགྲོ་བ་མིའི་ཐོབ་ཐང་དང་སྐྱབས་བཅོལ་བ་གཞིས་སྤོའི་བདེ་གཞི་གོང་འཕེལ་གཏོང་ཕྱིར་ཁྲིམས་ལུགས་ཀྱི་དོན་ཚན་གཙོ་བོ་ཞིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་ངོ་སྤྲོད་གནང་བ་མ་ཟད་དེར་རྒྱབ་སྐྱོར་གནང་འདུག་ད་ལོའི་མཛད་སྒོའི་ཐོག་ཨ་རིའི་གྲོས་ཚོགས་འཐུས་མི་ཟུར་པ Barney Frank ལགས་ཀྱིས་བཙན་བྱོལ་བོད་མི་ཨ་རིར་གཞིས་སྤོས་ཀྱི་ལས་གཞི་དེར་གྲུབ་འབྲས་ཡག་པོ་བྱུང་བ་དང་ཨ་རིའི་ནང་གཞིས་སྤོས་གནས་སྟངས་སོགས་འགྲེལ་བརྗོད་གནང་བ་མ་ཟད་བཙན་བྱོལ་བོད་མི་རྣམས་རྒྱ་ནག་གཞུང་གི་བཙན་གནོན་འོག་ནས་ཐར་བ་དང་དེ་མཚུངས་བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱིས་ཨ་རིའི་རིག་གཞུང་སྣ་ཚོགས་ཡོད་པའི་ཁར་མང་དུ་བཏང་ཡོད་སྟབས་ཕན་ཚུན་གཉིས་ཀར་ཁེ་ཕན་ཆེན་པོ་བྱུང་ཡོད་པའི་སྐོར་དང་ཁོང་གི་ཁྱིམ་རྒྱུད་ནི་ཤར་ཡོ་རོབ་ནས་ཨ་རིར་གཞིས་སྤོ་གནང་བའི་ལོ་རྒྱུས་སོགས་ཀྱི་སྐོར་ཡང་གསུངས་ཡོད་པ་རེད། ཡང་སྐབས་དེར་བྱང་ཨ་རིའི་བོད་མིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་ཨ་རིའི་གྲོས་ཚོགས་འཐུས་མི་ཟུར་པ Barney Frank མཆོག་ལ་ཐུགས་རྗེ་ཆེ་གི་གསུང་བཤད་གནང་རྗེས་ད་ལྟའི་བོད་ནང་གི་ཛ་དྲག་སྤྱི་དང་ལྷག་པར་དུ་བོད་ནང་བྱིས་པ་རྣམས

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ནང་དུ་ཨ་རི་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུའི་གསང་བའི་ལས་དོན་གྱི་འགོ་ཁྲིད་ཚོས་རྒྱ་ནག་གིས་ཤེས་ནོར་བདག་དབང་རྐུ་འཁྱེར་གྱི་གནད་དོན་སྐོར་གླེང་སློང་དང་འབྲེལ་བའི་ཐད་ལ་བོད་རྒྱལ་གྱིས་འབྲེལ་ཡོད་མི་སྣར་བཅར་འདྲི་དང་གནས་ཚུལ་རྒྱང་སྲིང་ཞུ་བར་གསན་རོགས་གནང།

མཁས་པའི་ཤེས་རབ་དང་ཡང་ན་མཁས་པ་གི་ཐོན་རྫས་རྐུ་འཁྱེར་བྱེད་པའི་བྱ་སྤྱོད་ལ་ཁ་གཏད་ལ་གདོང་ལེན་གནང་ཕྱོགས་ཀྱི་སྐོར་ནས་ཨ་མི་རི་ཀའི་ནང་གི་འཕྲུལ་རིག་ལག་ཁྱེར་ཁེ་གཉེར་སྡེ་ཁག་དང་ལྷན་དུ་ཁཱ་ལི་ཕོར་ཉི་ཡ་གི། Silicon Valley། ཟེར་གོ་ནོ་གི་སྐད་གྲགས་ཆེ་བའི་འཕྲུལ་རིག་གསར་གཏོད་བྱེད་ས་གི་གནས་དེ་ལ་འཛོམས་ནས་རྒྱ་ནག་གིས་རྐུ་འཁྱེར་བྱས་དང་བྱེད་བཞིན་པའི་རྒྱལ་སྤྱིའི་མཁས་པ་གི་ཐོན་རྫས་སམ་མཁས་པའི་ཤེས་རབ་དང་འབྲེལ་བའི་གནད་དོན་ཙམ་ཞིག་མ་ཡིན་པར་རྒྱ་ནག་གིས་ཡང་བསྐྱར་དུ

ཚབས་ཆེ་བའི་ཉེན་ཁ་གི་བྱ་སྤྱོད་དེ་རིགས་ལ་གདོང་ལེན་གནང་རྒྱུར་ཁ་ཚ་དགོས་གཏུགས་ཀྱི་གནས་སྟངས་ཆགས་ཡོད་ཚུལ་གསལ་སྟོན་གནང་འདུག་ཡང་དེ་བཞིན་དུ། གོང་གི་གནས་ཚུལ་དེ་དང་འབྲེལ་ནས CBS བརྙན་འཕྲིན་ཁང་གི་སྐར་ཆ་དྲུག་ཅུ་ཞེས་པའི་ལེ་ཚན་གྱི་རྒྱང་བསྒྲགས་དུས་སུ Christopher Wray ལགས་ཀྱིས་གསུངས་དོན།

ཐད་ཀར་དང་ཐད་ཀར་མ་ཡིན་པ་གི་ལམ་ནས་མཁས་པའི་ཤེས་རབ་དང་ཚོང་འབྲེལ་གྱི་གསང་བའི་གནས་ཚུལ། དེ་བཞིན་དུ། མི་སྒེར་གྱི་གནས་ཚུལ་དང་བཟོ་ཚོང་ཁག་གི་འཕྲུལ་རིག། ཞིང་ལས་ཀྱི་ཐོན་རྫས། འཕྲོད་བསྟེན། མཁའ་འགྲུལ། མིས་བཟོས་འགུལ་སྐྱོད། མཁས་པའི་ཞིབ་འཇུག་གི་གྲུབ་དོན་ལ་སོགས་རྐུ་ཁྱེར་བྱེད་པར་ཐབས་ཤེས་གཙང་དང་བཙོག་བསྟེན་པའི་རིགས་མཐོང་གི་འདུག་ཅེས།

ཅི་འདྲའི་ཛ་དྲག་ཟིག་རེད། དེར་གདོང་ལེན་གནང་དགོས་མིན་གྱི་ཐད་ནས་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས་རྒྱ་ནག་གིས་མཁས་པའི་ཤེས་རབ་ལས་ཐོན་པའི་ཐོན་རྫས་ཁག་རྐུ་ཁྱེར་བྱས་པའི་གནས་སྟངས་དེ་ཧ་ཅང་གི་ཚད་ལ་མཐོན་པོར་སླེབས་ཡོད་ལུགས་དང་འདས་པའི་ལོ་སུམ་ཅུ་ཙམ་གྱི་དུས་ཡུན་གྱི་ནང་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་དེ་ཡང་བརྒྱ་ཆ་གི་བདུན་ཅུ་ནས་བརྒྱད་ཅུ་ཙམ་ཟིག་རྒྱ་ནག་གི་འགོ་ཁྲིད་རིམ་པ་གིས་ཡུལ་དེའི་སློབ་མ་རྣམས་ཕྱི་རྒྱལ་དུ་བཏང་ནས་ཞིབ་འཇུག་དེ་འདྲ་གི་མིང་ཐོག་ནས་རྒྱལ་ཁབ་གཞན་གྱི་ཞིབ་འཇུག་གི་གྲུབ་འབྲས་རྐུ་ཁྱེར་བྱས་པའི་གནས་སྟངས་ཀྱི་འོག་རྒྱ་ནག་གི་ཚན་རྩལ་ཡར་རྒྱས་ཕྱིན་པ་འཛམ་གླིང་སྟེང་ཡོངས་གྲགས་ཀྱིས་ཁས་ལེན་གྱི་ཡོད་ཅེས་ཁོང་གིས།
ད་འདས་པའི་ལོ་སུམ་ཅུའི་ནང་ལོགས་ལ་རྒྱ་ནག་དཔེ་དེ་དཔལ་འབྱོར་སྒང་ལ་ཡར་རྒྱས་འགྲོ་དགོས་ཡའི་རྒྱུ་མཚན་དེ་ད་བརྒྱ་ཆ་གི་བདུན་ཅུ་བརྒྱད་ཅུ་གཅིག་ནི་རྒྱ་ནག་གཞུང་གིས་གཞུང་གི་དང་རྒྱལ་ཁབ་རིམ་པས་གོ་སྒྲིག་བྱས་ནས།

ད་ཆུང་ས་ནས་དེ་འདྲ་གི་གནས་སྟངས་ཆགས་ཡོད་རེད་ད་དེ་རྐུ་མ་བརྒྱབ་ཡིན་ན་ཁོ་ཞིབ་འཇུག་གི་འགྲོ་སོང་བཏང་དགོས་བ་མ་རེད་ཁོ་ཞིབ་འཇུག་བྱེད་དགོས་བ་མ་རེད་འགྲོ་སོང་བཏང་དགོས་བ་མ་རེད་ཨ་ནི་ད་ཅིག་ག་རེ་ཟེར་གི་རེད་མི་གཞན་དག་གི་ད་འགྲོ་སོང་འབོར་ཆེན་བཏང་ནས་ལོ་སུམ་ཅུ་བཞི་བཅུ་ཡང་ན་ལོ་དེ་ལས་མང་བ་ཉམས་ཞིབ་བྱེད་རྒྱུ་གྲུབ་འབྲས་དེ་ཁོ་རང་གི་ལག་པ་རག་འགྲོ་གི་རེད་དེ་འདྲའི་གནས་ལ་དེ་འདྲ་གི་ད་རྐུ་མ་བརྒྱབ་ནས་ཨ་ནི་ཡར་རྒྱས་དེ་འདྲ་བྱས་ཡ་ན་ཨ་ནི་ད་རྒྱལ་ཁབ་གཞན་དག་དེ་ཚོའི་གི་ཞིབ་འཇུག་གི་སྡེ་ཚན་དང་ཞིབ་འཇུག་པ་དེ་ཚོ་ལ་གྱོང་ཞེ་པོ་རག་པ་རེད། རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་དེ་འགོག་མ་ཐུབ་པ་ཡིན་ན་གྱོང་གང་འདྲ་རག་རྒྱུ་ཡིན་མིན་དེ་བཞིན་དུ་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་འགོག་རྒྱུ་གི་ཆེད་དུ་ལས་དོན་ཤུགས་ཆེར་སྤེལ་རྒྱུ་ཡིན་པའི་ཐད་ལ་ཁོང་གིས་མུ་མཐུད་གསུངས་ན། དེ་འདི་སྒང་ལ། ད་དེ་གི་ཛ་དྲག་གི་གནས་སྟངས་དེ་ད་གང་ནས་བཅོས་ནས་ཚེ་གོ་ཡ་འདི་རེད། ད་ཨ་མི་རི་ཀ་གཙོས་ཀྱི་རྒྱལ་ཁབ་ཡོ་རོབ་ནང་ལ་ད་རང་རེད། ད་ཚན་རྩལ་རྐུ་མ་རྒྱག་ཡ་དང་ལག་རྩལ་རྐུ་མ་རྒྱག་ཡ་ཤེས་རབ་རྐུ་མ་རྒྱག་ཡ། དེ་གི་གནས་སྟངས་དེ་ཧ་ཅང་གི་ཛ་དྲག་ཆགས་བསྡད་པ་རེད། དེ་འདི་སྒང་ལ་ད་དེ་མ་བཀག་ཡིན་ན། རྒྱ་ནག་གཞུང་གི་འགྲོ་སོང་བཏང་མ་དགོས་པའི་སྒང་ནས་ཨ་ནི། རྒྱལ་ཁབ་གཞན་དག་གི་སྔོན་ཐོན་གྱི་གྲུབ་འབྲས་དེ་རྐུ་མ་བརྒྱབ། དེ་རྐུ་མ་བརྒྱབ་པ་མ་ཚད། དེ་ཡང་དམག་དོན་སྒང་ལ་བེད་སྤྱོད་བྱས། དེ་ནི་འཛམ་གླིང་གི་གི་ད་དམངས་གཙོའི་རྒྱལ་ཁབ་དང་རང་དབང་རྒྱལ་ཁབ་དེ་ཚོ་ལ་ནི་གནོན་ཤུགས་དང་ཉེན་ཁ་འཕྲད་ཡག་གི་དེ་འདྲ་གནས་སྟངས་གཅིག་ཆགས་པ་རེད་དེ་འདི་སྒང་ལ། ད། ཅིག་ནུབ་ཕྱོགས་ཨ་མི་རི་ཀ་རྒྱལ་ཁབ་གཙོས་བྱས་པའི་ཡུ་རོབ་དང། ད་ནུབ་ཕྱོགས་རྒྱལ་ཁབ། རང་དབང་རྒྱལ་ཁབ་དེ་ཚོས་གིས་དེ་ལ་གདོང་ལེན་བྱེད་ཡག་གི་ཐབས་ལམ་དེ་རབས་དང་རིམ་པ་སྤེལ་བསྡད་པ་རེད་ཡིན་ན་ཡང་ད་ལྟ་དང་ད་ག་ཐོད་ཡ་ག་ཐོད་མ་ཐོད་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཡོད་དེའི་སྒང་ལ། ད་འཛམ་གླིང་གི་དེའི་སྒང་ལ་དོ་སྣང་བྱེད་དགོས་ཡ་དང་ཨ་ནི་འཛམ་གླིང་གི་མང་གཙོའི་རྒྱལ་ཁབ་ཚང་མ་མཉམ་འབྲེལ་མ་བྱས་ན། དེ་དཀའ་ངལ་ཆེན་པོ་འདྲ་བོ་ཅིག་ཡོད་ཡ་འདྲ་བོ་ཚོར་གི་ཡོད་རེད། དེ་འདྲའི་སྒང་ལ་ད་ད་ལྟ་རྒྱལ་ཁབ་ང་གི་དམིགས་བསལ་གི་ད་ཁོ་རང་ཚོ་ཚོགས་སྡེ་ཅིག་ཡིན་དེའི་སྒང་ལ་དེ་གི་ཚོགས་འདུ་ཚོགས་མ་འོངས་པ་ན། འདིའི་གི་ལས་དོན་བྱེད་ཕྱོགས་འདི་ཨ་ནི་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་གསལ་བོ་རེད་གལ་ཏེ་མ་སོང་བ་ཡིན་ན། ད་བར་རྒྱལ་ཁབ་ཚུད་པའི་གྱོང་ཆེན་པོ་རེད་དགོས་རེད་དེ་མ་ཚད་ཞིབ་འཇུག་གི་ཁྲིམས་སྒྲིག་དེ་ཚོ་ཕ་སྐད་མ་བརྗེད་ནས་ཨ་ནི་ཚུར་ཉེན་ཁ་འཕྲད་ཡོང་དགོས་རེད་དེའི་སྒང་ལ་ད་དེ་ཡིན་གཅིག་མིན་གཉིས་བཀག་ཐུབ་དགོས་ཡ་དང་དེ་ལ་གདོང་ལེན་བྱེད་དགོས་ཡ་གནས་སྟངས་ཅིག་རེད་སེམས་གི། རྒྱ་ནག་གིས་དུས་རྒྱུན་ཞིབ་འཇུག་ལ་སོགས་ཀྱི་མིང་ཐོག་ནས་ཡུལ་གྲུ་གཞན་གྱི་སློབ་ཆེན་དང་ཞིབ་འཇུག་ལྟེ་གནས་དེ་འདྲ་ལ་རྒྱ་ནག་རང་གི་སློབ་མ་དང་ཞིབ་འཇུག་པ་དེ་འདྲ་ཆེད་གཏོང་གིས་གཞན་གྱིས་བསྐྲུན་པའི་མཁས་པ་གི་ཤེས་རབ་དང་འབྲེལ་བའི་ཐོན་རྫས་རྐུ་ཁྱེར་བྱས་པ་ནི་རྒྱུན་ལྡན་ལྟ་བུ་ཞིག་ཏུ་གྱུར་ཡོད་ཅེ་ན་སྐབས་རེ་མཁས་པ་གི་ཤེས་རབ་རྐུ་ཁྱེར་བྱས་པའི་ཉེས་མིང་གི་འོག་ཏུ་འཛིན་བཟུང་བཙོན་འཇུག་དང་ཁྲིམས་ཆད་ཕོག་མཁན་གནས་ཚུལ་རབ་དང་རིམ་པ་བྱུང་ཡོད་པ་དཔེར་ན་ལོ་འགའ་ཤས་ཀྱི་གོང་རྒྱའི་མི་སེར་ཡིན་པ་ཧོ་ཀྲང་ཟེར་བ་ཞིག་གིས་ཨ་མི་རི་ཀའི་ཁེ་གཉེར་ཚན་པ་ཨ་བྷ་གོ་དང་སི་ཀ་ཡའི་བོར་ཁི་ཞེས་པ་ནས་གློག་ཆས་བཟོ་བའི་རྒྱུ་ཆ་དང་གསང་རྟགས། བྱེད་སྒོ། དེ་མིན་གྱི་ཚོང་དོན་གསང་བ་སོགས་རྐུ་ཁྱེར་བྱས་པའི་ནག་ཉེས་ར་འཕྲོད་བྱུང་བའི་འོག་ཨ་མི་རི་ཀའི་བྱང་ཁཱ་ལི་ཧྥོ་རི་ཉི་ཡ་གི་ཁྲིམས་ཁང་ཞིག་གིས་ཁོང་ལ་དུས་བཀག་ཟླ་ངོ་བཅོ་བརྒྱད་ཀྱི་ཁྲིམས་ཆད་བཏང་བའི་གནས་ཚུལ་ཡང་བྱུང་ཡོད།
གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་ཡིན། ཨ་མི་རི་ཀའི་རྒྱལ་ས་བྷ་ཤིན་ཏོན་ན་ཡོད་པའི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།